གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་ང་རིན་ཆེན་ཆོས་སྒྲོན་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་གཉིས་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། ད་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགེ་ཚུལ་ཕོ་མོ་བདུན་ཅུ་བརྒལ་བར་དགེ་ཚུལ་གྱི་སྡོམ་པ་བསྩལ་ཏེ་དགེ་ཚུལ་སློང་ཚོས། སྡེ་སྣོད་གསུམ་དང་བསླབ་པ་གསུམ་ལ་ཐོས་བསམ་ཉམས་ལེན་གྱིས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་གནང་དགོས་པའི་བཀའ་སློབ་ཕེབས་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། རྒྱ་གར་བྱང་ཕྱོགས་ལ་དྭགས་སུ་འཁྱགས་རོམ་མཛད་སྒོའི་ལས་གཞི་བརྒྱུད་ས་མཚམས་རྩོད་རྙོག་ལ་ཕན་པའི་རེ་བ་ཡོད་ཞེས་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཀྱིས་གསུངས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཁེ་ན་ཌའི British Columbia མངའ་སྡེའི་གྲོས་ཚོགས་སུ་ནང་པའི་རིག་གཞུང་གི་ཉིན་མོའི་ཁྲིམས་ཡིག་ངོ་སྤྲོད་གནང་ཡོད་པའི་སྐབས་ནང་པའི་དགེ་འདུན་པའི་སྐུ་ཚབ་བརྒྱ་ལྷག་ཙམ་ནས་མཉམ་ཞུགས་གནང་ཡོད་པ་དང་མངའ་སྡེའི་གྲོས་ཚོགས་སུ་ཁྲིམས་ཡིག་འདོན་མཁན་གུ་ཡངས་ཆབ་སྲིད་ཚོགས་པའི་མངའ་སྡེའི་གྲོས་ཚོགས་འཐུས་མི Teresa Wat ལགས་ཡིན་པ་དང་སྐབས་དེར་ངོ་བཅར་ཞུ་མཁན་མཚན་སྒྲོག་རིན་པོ་ཆེར་གནད་དོན་འདི་དང་འབྲེལ་བའི་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ། མཇུག་ཏུ། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་འདི་ལོའི་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་རིག་གཞུང་དུས་སྟོན་ཀེན་པེ་རཱ་ས་གནས་བོད་མི་ཚོས་མཉམ་ཞུགས་གནང་སྟེ། བོད་ཀྱི་རིག་གཞུང་མངོན་པར་གནང་ཡོད་པ་སོགས་ཀྱི་སྐོར་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་དང་གླེང་མོལ་ཞུས་པ་ཞིག་བཅས

དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོགས་གནང་མཛད་གི་ཡོད་པ་ལས། སྤྱི་ཟླ་བ་གསུམ་པ་གི་ཚེས་པ་གཉིས་གི་ཉི་མ་ནུབ་ཕྱོགས་པ་དང་རྒྱ་གར་བལ་བོ་དང་འབྲུག་པ་སོགས་བསྒྲུབ་བྱ་བདུན་བཅུ་ལྷག་ཅིག་ལ་དགེ་ཚུལ་གྱི་སྡོམ་པ་གནང་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་དགེ་ཚུལ་རྣམས་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་ཡག་པོ་ཟིག་གནང་དགོས་པ་དང། སངས་རྒྱས་ཀྱི་བསྟན་པའི་གནས་ཚད་ལྔ་བརྒྱ་ཕྲག་ལྔ་ད་དུང་ལྷག་ཡོད་པ་གི་སྙིགས་མའི་དུས་འདིར། དགེ་ཚུལ་སློང་རྣམས་ཀྱིས་རྟགས་ཆ་ལུགས་འཛིན་པ་ཙམ་དང་ཞབས་བརྟན་སྒྲུབ་པ་ལྟ་བུས་ཚིམས་ནས་མི་འདུག་པར། སྡེ་སྣོད་གསུམ་ལ་ཐོས་བསམ་དང་བསླབ་པ་གསུམ་གྱི་ཉམས་ལེན་གྱིས། སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་དགོས་པ་གི་ལམ་སྟོན་ཕེབས་འདུག་ཅིང། རྒྱ་གར་གྱི་ལ་དྭགས་ཟངས་དཀར་ནས་ཡིན་པའི་བསྟན་འཛིན་ཆོས་འཕེལ་ལགས་ནས་སྐུ་མདུན་གྱིས་ང་ཚོ་ལ་དགེ་ཚུལ་གྱི་སྡོམ་པ་བསྩལ་བ་ནི་ཧ་ཅང་བསོད་ནམས་ཆེན་པོར་ཚོར་གྱི་ཡོད་པ་དང། བཀའ་སློབ་གཟབ་རྒྱས་བསྩལ་བ་དེ་ཧ་ཅང་སྐལ་བ་བཟང་བོ་རེད་སྙམ་གྱི་ཡོད། འབྱུང་འགྱུར་སོ་སོའི་སྤྱི་ཚོགས་ནང་རྨོངས་དད་མང་བོ་ཡོད་པ་སེལ་ཐབས་ཀྱི་བསྟན་པ་འཛིན་སྐྱོང་གང་ཐུབ་བྱེད་པ་གི་ཀུན་སློང་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
མི་མང་ནང་ཁུལ་ལ་ནང་པའི་ལྟ་བ་འཛིན་མཁན་ཚོ་ལ་ང་ཚོ་ད་ལྟ་རྨོངས་དད་མང་པོ་ཞིག་ཆགས་བསྡད་ཡོད་རེད་ལ། དེ་བྱས་ཙང་ང་ཚོ་ད་གཞོན་པ་ང་ཚོ་རང་རང་རང་རང་གི་སྤྱི་ཚོགས་ནང་འགྲོ་ནས་དེ་ནས་ད་མི་མང་ཚོ་ལ་ཡིན་ན་ག་རེ་ཡིན་ན་ད་བསྟན་པ་འཇུ་བྱེད་ཀྱི་ཆེད་དུ་མི་མང་ལ་ད་གང་ཐུབ་ཅི་ཐུབ་ཀྱིས་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་ཀྱི་དེ་ཀུན་སློང་ཡོད་ལ། ཨ་མེ་རི་ཁ་ནས་ཡིན་པ་འབྲས་སྤུངས་བློ་གསལ་གླིང་གི་དགེ་འདུན་པ་བསྟན་འཛིན་མདོ་སྔགས་ལགས་ནས་གོང་ས་མཆོག་གི་མདུན་ནས་དགེ་ཚུལ་གྱི་སྡོམ་པ་ཐོབ་པར་དགའ་ཚོར་བྱུང་བ་དང། ཁོ་རང་ལ་ཕ་མས་གྲྭ་པ་བྱས་ན་ཡག་པོ་ཡོད་པ་རེད་ཅེས་བསླབ་བྱ་གནང་བ་དང་ཆབས་ཅིག། གྲྭ་པ་བྱ་འདུན་ཡོད་མེད་ཀྱི་སྐད་ཆ་དྲི་བར་མོས་མཐུན་གྱིས་ཆོས་སྒོར་ཞུགས་པར་འགྲེལ་བརྗོད་གནང་གི་འདུག།
ཨ་མ་དང་པ་ཕ་དེ་ལ་ཆོས་བྱེད་དགོས་ཟེར་རེད་ཨ་ནི་དེ་ང་ལ་སྐད་ཆ་དྲིས་རེད་དེ་གྲྭ་པ། གྲྭ་པ་བྱས་ན་དཔེ་ཡག་པོ་ཡོད་རེད་དེ། ཁྱེད་ཨ་ནི་དང་ང་ལ་དེ་གླེང། ཡུ་རོབ་སུད་སི་ནས་ཡིན་པ་བསྟན་འཛིན་ནོར་མཚོ་ལགས་ནས། སོ་སོ་ལ་དགེ་ཚུལ་གྱི་སྡོམ་པ་གནང་བ་ཙམ་མ་ཟད། བོད་ཀྱི་ཆོས་དང་རིག་གཞུང་ནུབ་ཕྱོགས་པ་ཚོའི་སློབ་སྦྱོང་ཉམས་ལེན་གྱི་གོ་སྐབས་ཐོབ་པ་སོགས་ཀྱི་ཐད། རྒྱལ་བ་རིན་པོ་ཆེ་ཧ་ཅང་བཀའ་དྲིན་ཆེན་པོ་ཚོར་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
ད་བཀའ་དྲིན་ཆེན་པོ་ཡིན། གལ་སྲིད་ན་ད་རྒྱལ་བ་རིན་པོ་ཆེ་དང་ཨཱ་ནི་བོད་པ་ཁ་ཤས་ད་རིག་གཞུང་དང་ཆོས་དེ་ཚོ་ཨཱ་ནི་ད་ད་ང་ཚོ་ཕ་ཡུལ་ད་ང་ཚོ་ནུབ་ཕྱོགས་ཀྱི་མི་ལ་ཨཱ་ནི་ང་ཚོ་ད་དེ་འདྲེ་འདྲེ་གྱི་སློབ་སྦྱོང་ནང་ཆོས་ཀྱི་སློབ་སྦྱོང་དང་ཨཱ་ནི་ཉམས་ལེན་བྱེད་ཡ་དེ་ཚོ་དེ་རྒྱལ་བ་རིན་པོ་ཆེ་གྱི་བཀའ་དྲིན་ཡིན།
སོག་ཡུལ་ནས་ཡོང་བའི་སེར་བྱེས་གྲྭ་ཚང་གི་བསྟན་འཛིན་མཁྱེན་རབ་ལགས་ནས་རྒྱལ་བ་རིན་པོ་ཆེས་གནང་བའི་དགེ་ཚུལ་གྱི་སྡོམ་པ་ནི་ཧ་ཅང་གལ་ཆེན་ཡིན་པས་མི་ཚེ་གང་བོར་སྡོམ་པ་སྲུང་འདུན་ཡོད་པ་དང། སོག་ཡུལ་ལ་སངས་རྒྱས་ཀྱི་བསྟན་པ་སྤེལ་བ་གྱི་སེམས་ཤུགས་དང་དམིགས་ཡུལ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་སེམས་ཤུགས་དེ་དམིགས་ཡུལ་དེ་ཡོད་རེད། ངས་སོག་ཡུལ་ལ་སངས་རྒྱས་ཀྱི་བསྟན་པ་སྤེལ་བར་བྱེད་པར་དཔྱད་ཞིབ་བྱེད་པར་བྲེལ་བ་དང། དེ་ནས་དེ་འདྲའི་དམིགས་ཡུལ་ཡོད་རེད། ང་ནི་སེར་བྱེས་གྲྭ་ཚང་ལ་དོན་དག་སློབ་སྦྱོང་བྱེད་ཀྱི་ཡོད། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་ནས་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཙན་བྱོལ་དུ་ཕེབས་ཏེ་ད་བར། དགེ་སློང་ཉིས་ཁྲི་བདུན་སྟོང་ལྷག་དང་དགེ་ཚུལ་མ་ལྔ་སྟོང་ཙམ་ལ་དགེ་ཚུལ་སློང་གི་སྡོམ་པ་འབོགས་གནང་མཛད་ཡོད་པའི་འགྲེལ་བརྗོད་གནང་གི་འདུག་ཅིང། ད་རེས་ཀྱང་ཁྱོན་བསྡོམས་པས་དགེ་ཚུལ་ཕ་མ་གཉིས་དང་དགེ་སློང་གི་སྡོམ་པ་བསྒྲུབ་བྱ་ལྔ་བརྒྱ་བརྒལ་བར་སྩལ་གཏན་འཁེལ་ཡོད་ཀི། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

Religions Initiative International ཞེས་པའི་ཚོགས་པ་གཉིས་ཟུང་འབྲེལ་གྱི་ཐོག་ནས International Conference on Religion for Peace འམ་ཞི་བདེའི་ཆེད་རྒྱལ་སྤྱིའི་ཚན་རིག་དང་ཆོས་ལུགས་ཀྱི་ལྷན་ཚོགས་ཞིག་བསྐོང་ཚོགས་གནང་ཡོད་ཅིང། གསུང་བཤད་གནང་མཁན་ཁོངས་སུ་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་གསུང་སྒྱུར་ཞབས་ཞུ་གནང་མྱོང་མཁན་དང་ད་ལྟའི་ཆར་ལྡི་ལི་བོད་ཁང་གི་འགན་འཛིན་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་དང

ཡང་གསར་འགྱུར་གཞན་ཞིག་ལ་བོད་ཀྱི་མཐོ་རིམ་སློབ་མའི་ཚོགས་ཆེན་ཐོག་གྲོང་ཁྱེར་སྦེང་ལོར་གྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ཇཱ་ཡ་ཀ་ར་ཨེས་ཨེམ་མཆོག་གིས་བོད་པའི་གཞོན་སྐྱེས་ཚོས་སོ་སོའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་དགོས་རྒྱུ་གལ་ཆེན་པོ་ཡིན་ལུགས་བཀའ་སློབ་གནང་འདུག་དེ་ཡང་ཚེས་ཉེར་བརྒྱད་ཉིན་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་ཡོད་པའི་གོང་ས་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་བོད་ཀྱི་མཐོ་རིམ་སློབ་མའི་ཚོགས་ཆེན་ཐེངས་བཅུ་དྲུག་པ་དེ་བཞིན་བསྐོང་ཚོགས་གནང་ཡོད་ཅིང་ཚོགས་འདུ་དབུ་འཛུགས་ཀྱི་མཛད་སྒོའི་ཐོག་སྐུ་མགྲོན་དུ་སྦེང་ལོར་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་སྐུ་ཞབས་ཇཱ་ཡ་ཀ་ར་ཨེས་ཨེམ་མཆོག་གིས་གསུང་བཤད་གནང་བའི་ནང། རྒྱ་གར་རྒྱལ་ཡོངས་ཀྱི་ཤེས་ཡོན་སློབ་གསོའི་གལ་ཆེའི་དོན་ཚན་ཁག་ཅིག་ངོ་སྤྲོད་གནང་བ་དང་ཆབས་ཅིག་མཐོ་རིམ་སློབ་གྲྭའི་ནང་གི་ཤེས་ཡོན་འཕེལ་རྒྱས་ཀྱི་གནད་དོན། ལྷག་པར་དུ་བོད་པའི་གཞོན་སྐྱེས་ཚོས་རང་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་ལ་དོ་སྣང་དང་སྦྱང་བརྩོན་མི་ཉམས་རྒྱུན་འཛིན་བྱེད་རྒྱུ་གལ་ཆེན་པོ་ཡིན་ལུགས་གསུངས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་དང་སློབ་ཕྲུག་ཚོགས་པའི་དྲ་ཚིགས་ཁག་ཏུ་ཐད་གཏོང་ལས་རིམ་ནས་ཤེས་རྟོགས་བྱུང་ཡོད་དེ་དང་ཕྱོགས་མཚུངས་མཛད་སྒོའི་ཐོག་ཕེབས་པའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་ཚོགས་ཆེན་ཐོག་གོ་སྒྲིག་ཞུས་པ་བཞིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་ཕྱག་དེབ་དབུ་འབྱེད་དང། དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་མི་ཚོ་རྒྱ་གར་ནང་བཙན་བྱོལ་དུ་འབྱོར་བ་ནས་བཟུང་ཤེས་ཡོན་སློབ་གསོའི་འཕེལ་རིམ་ནས་ངོ་སྤྲོད་གནང་བ་དང་ཆབས་ཅིག་རྒྱ་གར་གཞུང་མང་གཉིས་ནས་ད་བར་བོད་མི་ཚོར་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཆེ་ཞུས་གནང་འདུག་ཚོགས་ཆེན་འདི་བཞིན་ཚེས་ཉེར་བརྒྱད་ནས་བཟུང། ཉིན་གྲངས་དྲུག་རིང་འཚོགས་བཞིན་ཡོད་པ་རེད། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ངོས་ནས་སྲིད་འཛིན་བྷའི་ཏེན་མཆོག་ལ་ཀྲིག་ཀྲོག་ཞེས་པའི་སྤྱི་ཚོགས་དྲ་རྒྱ་བཀག་སྡོམ་གནང་རྒྱུ་ཆོག་མཆན་གནང་ཡོད་འདུག་རེ་ཏར་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན། ཁ་ས་ཕྱི་ཟླ་གསུམ་པའི་ཚེས་གཅིག་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཕྱི་དྲིལ་ལས་དོན་ཚོགས་ཆུང་གིས་རྒྱ་ནག་ནས་བཟོ་འགོད་བྱས་པའི་ཀྲིག་ཀྲོག་སྤྱི་ཚོགས་དྲ་རྒྱ་འམ་མཉེན་ཆས་བཀག་སྡོམ་གནང་རྒྱུའི་མང་མོས་འོས་བསྡུའི་ལམ་ནས་ཆོག་མཆན་གནང་འདུག་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཕྱི་དྲིལ་ལས་དོན་ཚོགས་ཆུང་ནང་གྲོས་འཆར་དེ་བཏོན་གནང་མཁན་སྤྱི་མཐུན་ཚོགས་པའི་འཐུས་མི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Michael McCaul མཆོག་ཡིན་པ་དང་འོས་འཕངས་པའི་སྐབས་མང་གཙོ་ཚོགས་པའི་འཐུས་མི་ཁག་ཅིག་ནས་རྒྱབ་སྐྱོར་གནང་མེད་པ་རེད། མཐའ་མ་འཐུས་མི་ཉི་ཤུ་རྩ་བཞིས་རྒྱབ་སྐྱོར་གནང་བར་བརྟེན་མང་མོས་བྱུང་ཡོད་འདུག་ཀྲིག་ཀྲོག་ཞེས་པའི་སྤྱི་ཚོགས་དྲ་ལམ་བརྒྱུད་མཉེན་ཆས་འདི་བཞིན་ཨ་རིའི་ནང་བེད་སྤྱོད་བྱེད་མཁན་མི་གྲངས་ས་ཡ་བརྒྱ་ཙམ་ཡོད་པ་རེད། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པ་ལྟར་ན། གྲོས་འཆར་དེ་བཞིན་གྲོས་ཚོགས་གོང་འོག་གཉིས་ཀའི་ནང་མང་མོས་ཆགས་པ་ཡིན་ན་གཞི་ནས་ཨ་མི་རི་ཀའི་སྲིད་འཛིན་མཆོག་གིས་མཚན་རྟགས་བཀོད་དེ་ཁྲིམས་སུ་བཅའ་རྒྱུ་ཡིན་སྟབས་ད་ལྟའི་ཆར་ཨ་རིའི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་མང་མོས་བྱུང་བ་ལས་དངོས་སུ་འཛིན་སྐྱོང་གི་ངོས་ནས་ལག་ལེན་འཁེལ་བའི་གཏན་འཁེལ་བྱུང་མེད་པ་རེད་ཅེས་བཀོད་འདུག་ཡིན་ནའང་གྲོས་འཆར་བཏོན་གནང་མཁན་གྱི་འཐུས་མི་སྐུ་ཞབས་མེག་ཀོལ་མཆོག་གིས་ཀྲིག་ཀྲོག་གི་གྲོས་འཆར་དེའི་ཐོག་གང་མགྱོགས་ཐག་གཅོད་ཡོང་བའི་རེ་བ་གནང་གི་ཡོད་ལུགས་ཀྱང་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་བྱང་ཕྱོགས་ལ་དྭགས་སུ་འཁྱགས་རོམ་འཛེག་རྒྱུའི་ལས་གཞི་བརྒྱུད་ས་མཚམས་རྩོད་རྙོག་ལ་ཕན་པའི་རེ་བ་ཡོད་ཞེས་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཀྱིས་གསུངས་པའི་སྐོར་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བོད་དང་རྒྱ་གར་ས་མཚམས་སྲུང་མཁན་གྱི་དམག་སྡེ་ཉི་ཤུ་རྩ་བཞི ITBP ཡང་ན Indo-Tibetan Border Police Twenty Fourth Battalion གྱི་གོ་སྒྲིག་འོག་ལ་དྭགས་ནང་འཁྱགས་རོམ་འཛེག་རྒྱུ་ཡི་ཉིན་གསུམ་གྱི་འགྲན་བསྡུར་དབུ་འབྱེད་གནང་སོང། མཛད་སྒོའི་སྐུ་མགྲོན་གཙོ་བོར་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཀྱི་གསུང་བཤད་ནང་ལ་དྭགས་ས་གནས་དེ་ཕྱོགས་མང་པོ་ནས་རྒྱལ་ཁབ་འདྲ་མིན་དང་ས་མཚམས་ཆགས་ཡོད་དུས་འཁྱགས་རོམ་འཛེག་རྒྱུ་དེ་དམག་མི་གཅིག་པུ་མ་ཡིན་པར་རྒྱལ་ཁབ་ཀྱི་ཉག་ཕྲ་བའི་དུས་སུ་དམག་མི་དང་མཉམ་མི་སྐྱ་ཚང་མ་བེད་སྤྱོད་བྱུང་ཚེ་ལུང་པ་ལ་ཕན་པ་མི་སོ་སོར་རྩལ་གསར་པ་ཞིག་ཤེས་ཀྱི་ཡོད་པ་གསུངས་སོང། ཡང་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཀྱིས། འཁྱགས་རོམ་ཉུང་དུ་ཆགས་པ་དེ་སྤྱིར་བཏང་བྱས་ན་ང་ཚོ་འཛམ་བུ་གླིང་ལ་ཚ་དྲོད་རྒྱས་པའི་ངོས་ནས་ང་ཚོ་གིས་ཅིག་གདོང་ལེན་ཅིག་བྱེད་བསྡད་ཀྱི་ཡོད་རེད་ད་ལྟའི་གདོང་ལེན་འདི་ང་ཚོ་ལ་དྭགས་གཅིག་པུ་མ་ཡིན་པར་འཛམ་བུ་གླིང་ནང་ལ་ཚ་དྲོད་རྒྱས་པའི་གདོང་ལེན་ཅིག་རེད་ད་འདི་གིས་མི་མང་ཚོ་ལ་གོ་བ་ཐེབས་ཡ་དང་འཛམ་བུ་གླིང་ལ་གོ་བ་ཐེབས་ཡ་གི་ཐབས་ཅིག་ཟེར་ན་མི་འདུག་ད་ལོ་ཐེངས་གཉིས་པ་འདི་རེད་མ་འོངས་པ་ནས་འདི་རྒྱ་ཆེ་རུ་ཆེ་རུ་བཏང་ཡ་དང་ཡར་རྒྱས་བཏང་ཡ་རེད། ཨ་ནི་འདིའི་བརྒྱུད་ནས་ང་ཚོ་གི་ལ་དྭགས་ཀྱི་དམིགས་བསལ་གཞོན་སྐྱེས་ཕོ་མོ་ཚང་མ་གི་རྣམ་དཔྱོད་ཡར་རྒྱས་བཏང་ཡག་དང་ཨ་ནི skill དང་སྦྱོང་འབྲས་རྩལ་ཚང་མ་ཡར་རྒྱས་བཏང་ཡག་གི་ཆེད་དུ་ད་ཡིན་དེ་ཡིན་དེ་མ་ཡིན་པ་ང་ཚོ་ལ་ངེས་པར་དུ་ག་དུས་དགོས་པ་ཡིན་ན་ཡ་ད་ང་ཚོ་ཁ་རུད་བརྡིབས་པ་ཡིན་ན་འདྲ་གངས་ནང་ལོགས་ནས་ཐོན་དགོས་ན་འདྲ་དེ་འདྲ་བོ rescue operation མང་པོ་ཅིག་ནང་ལ་དེ་ཕན་ཐོགས་ཡག་ཆེད་ཨ་ནི་ང་ཚོ་གི་ས་མཚམས་སྲུང་ཡག་གི་ཆེད་དུ་ཕན་ཐོགས་ཡག་དང་ཨ་ནི་དེ་འདྲ་བོ་གི་དམིགས་གཞི་མང་པོ་ཅིག་བྱས་ནས་ཁོང་ཚོ་གི་དེ་ལོ་དྭགས་པ་བརྩིགས་ཡོད་རེད། དེ་ཡང་བོད་དང་རྒྱ་གར་ས་མཚམས་སྲུང་མཁན་གྱི་དམག་སྡེ་ཉི་ཤུ་རྩ་བཞི་གིས་འཁྱགས་རོམ་འཛེག་རྒྱུ་ཡི་འགྲན་བསྡུར་ཚུགས་པ་ནི་ཕྱི་ལོ་ཉིས་སྟོང་བཅུ་དགུའི་ལོར་བོད་དང་རྒྱ་གར་ས་མཚམས་སྲུང་མཁན་གྱི་དམག་སྡེའི་ཚབ་ཞུས་ཏེ་དཔོན་པོ་ནོར་བུ་དབང་འདུས་ཞེས་པ་ཁོང་རྒྱ་གར་མངའ་སྡེ་ཨུ་ཏར་ཁཱན་ས་གནས་སུ་འཁྱགས་རོམ་འཛེགས་སའི་ས་གནས་ཤིག་ལ་གངས་རུད་རྐྱེན་པས་ཁོང་གསོན་པོར་མ་ལུས་པའི་གནས་སྟངས་དུ་ཁོང་གི་དྲན་རྟེན་ཕྱིར་གོ་སྒྲིག་ཞུས་པ་ཞིག་རེད་འདུག།

ལ་དྭགས་རི་ལམ་སྟོན་པའི་ཚོགས་པ་ནི་ཐོག་མར་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་འགོ་འཛུགས་ཀྱིས་འདི་ལོ་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་མི་མང་རྣམས་ཀྱི་ཆེད་ལ་དྭགས་འཁྱགས་རོམ་འཛེག་རྒྱུ་ཡི་དགའ་སྟོན་ཞེས་ཉིན་བཞིའི་གོ་སྒྲིག་ཞུས་ཡོད་པ་དང་དེ་བཞིན་འཁྱགས་རོམ་འཛེག་རྒྱུ་དེ་ལ་དྭགས་ན་ཐོན་གསར་པ་ཞིག་ཡིན་དུས་དེང་སང་དུས་ལ་འཛམ་གླིང་ཚ་དྲོད་འཕེལ་བཞིན་པ་དང་འཁྱགས་རོམ་མང་པོ་བཞུར་བཞིན་ཡོད་དུས་ལ་དྭགས་ན་རི་ལམ་སྟོན་པའི་ཚོགས་པའི་འགན་འཛིན་སྐལ་བཟང་རིག་འཛིན་ལགས་ཀྱིས་ཁོང་སྒེར་གྱི་ཚོར་བར།

གྲངས་ཉི་ཤུ་བྱུང་འདུག་འགྲན་བསྡུར་འདི་ལོ་ལྟར་བྱུང་གི་ཡོད་པ་མ་ཟད་འགྲན་བསྡུར་འདིའི་ནང་མི་སུ་ཞིག་ཡིན་ན་མཉམ་ཞུགས་བྱེད་ཆོག་གི་ཡོད་པ་གོ་སྒྲིག་ཚོགས་ཆུང་གིས་གསུངས་བྱུང། ཉེ་ལམ་འཕགས་བོད་གཉིས་ཀྱི་ས་མཚམས་སུ་རྒྱལ་ཁབ་གཉིས་ཀྱི་དམག་མིའི་དབར་རྩོད་རྙོག་བྱུང་བར་རྒྱ་ནག་གཞུང་གིས་བོད་ཀྱི་ས་མཚམས་སུ་འཛུགས་སྐྲུན་གྱི་ལས་གཞི་མང་དག་ཞིག་སྤེལ་བ་ལྟར་རྒྱ་གར་གཞུང་ནས་ཀྱང་ས་མཚམས་ཀྱི་ས་ཁུལ་ཡར་རྒྱས་ཀྱི་ལས་གཞི Border Area Development Program དང Vibrant Village Program ཞེས་ལས་གཞི་མང་པོ་བཏོན་བཞིན་འདུག། ལ་དྭགས་ས་གནས་ཀྱི་འཛིན་སྐྱོང་ནས་ཀྱང་ལ་དྭགས་སུ་དགུན་དུས་ཀྱི་ཡུལ་སྐོར་སྤྲོ་འཆམ་པ་སྤེལ་རྒྱུ་དང་ས་མཚམས་ཕྱོགས་ཀྱི་ཡུལ་མི་ཚོར་ཡུལ་སྐོར་སྤྲོ་འཆམ་ནས་འཚོ་བ་སྐྲུན་ཕྱིར་འཕགས་བོད་གཉིས་ཀྱི་ས་མཚམས་སྤང་གོང་མཚོ་ཡི་ཐོག་འཛམ་གླིང་གི་མཚོ་འཁྱག་པོའི་རྒྱང་སྐྱོད་བང་འགྲན་དང་པོ་དེ་བཙུགས་གནང་སོང་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུས།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ལས་རིམ་ཁག་མུ་མཐུད་ནས་གསན་བཞུགས་རོགས་གནང། དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང། ཁེ་ན་ཌའི། British Columbia། མངའ་སྡེའི་གྲོས་ཚོགས་སུ་ནང་པའི་རིག་གཞུང་གི་ཉིན་མོའི་ཁྲིམས་ཡིག་ངོ་སྤྲོད་གནང་ཡོད་པའི་སྐབས་ནང་པའི་དགེ་འདུན་པའི་སྐུ་ཚབ་བརྒྱ་ལྷག་ཙམ་ནས། མཉམ་ཞུགས་གནང་ཡོད་པ་དང་མངའ་སྡེའི་གྲོས་ཚོགས་སུ་ཁྲིམས་ཡིག་འདོན་མཁན་གུ་ཡངས་ཆབ་སྲིད་ཚོགས་པའི་མངའ་སྡེའི་གྲོས་ཚོགས་འཐུས་མི Teresa Wat ལགས་ཡིན་པ་དང། སྐབས་དེར་ངོ་བཅར་ཞུ་མཁན་མཚན་སྒྲོགས་རིན་པོ་ཆེར་གནད་དོན་འདི་དང་འབྲེལ་བའི་སྐོར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་ཚོ་སྐུ་ཁམས་བཟང། Canada British Columbia མངའ་སྡེའི་གྲོས་ཚོགས་ནང་ལ། གྲོས་ཚོགས་འཐུས་མི། Teresa Wat ཞུ་མཁན་ཁོང་གིས་ད་ཁོང་དང་ད་སྤྱིར་བཏང་ཕྱོགས་འགལ་ཆབ་སྲིད་ཚོགས་པའི་གི་ངོས་ནས། སྣ་མང། རིག་གཞུང་གི་ད་བློན་ཆེན། ལས་ཚབ་བཟོ་འདྲ་ཅིག་ཆགས་འགྲོ་གི་འདུག་ཨ་ནི་ཁོང་གི་ངོས་ནས། ཁྲིམས་འཆར་ཅིག་བཏོན་བྱས་ས་ག་ཟླ་བའི་ཉིན་མོ་དེ། ནང་པའི་རིག་གཞུང་གི་ཉིན་མོ།

གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འདི་པར Vancouver ལ་ཆིབས་བསྒྱུར་གནང་ཡས་དེ་རྗེས་ནི་དེ་དང་འབྲེལ་བའི་སྒང་ནས་སྐུ་མདུན་གྱི་གསུང་བཤད་ཀྱི་བཀའ་སློབ་དང་དེ་ནས་རིམ་པར་ཡོད་རེད་དེ་རྗེས་ནས་ཁོ་རང་ཚོ་ཡང་ཅིག་ཕེབས་པ་ཡིན་པ་ཡིན་ན་ཡང་ང་ཚོ་ཅིག་ཡར་སྒང་ལ་ཡར་འདང་རྒྱག་དང་ཡར་ཅིག་ཆོས་ལུགས་རྒྱག་ཡས་དང་དེ་ཚོ་ཁྱེད་ཞུ་ཅིག་འདུག་ད་གཉིས་པ་དེ་སྐད་བཤད་གཞི་དེ་ཡས་གཙོ་བོ་འགྲོ་དེ་ད་སྐུ་མདུན་གྱི་ད་ལྟ་དུས་རྒྱུན་ཐུགས་བསྐྱེད་དམ་བཅའ་བཞི་ཡོད་ནང་གི་གཉིས་པ་དེའི་སྒང་ལ་ད་ཆོས་ལུགས་འཆམ་མཐུན་ཟེར་ཡས་དེ་ངོ་མ་ཡིན་ན་ང་ཚོ་ཅིག་ཅིག་ག་ཟེར་བ། པཱ་ལི་ཟེར་ཡས་དེ་གི།

རྫོང་གོ་བའི་བརྡ་ཡིག་དེ་སྐབས་དེ་ལ་ད་ང་ཚོ་ཅིག་ང་ཚོ་ང་རང་ཚོ་མཉམ་དུ་འཛོམས་པའི་ཐོག་ནས་ནི་ང་ཚོ་ས་ག་ཟླ་བ་དུས་ཆེན་དེ་ཅིག་ཅིག་འཛོམས་པ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་རེད་ཤག་བསམ་བྱས་ཨ་ནི་དངོས་སུ་ཁོ་རང་ཚོ་ལ་ཆོས་ཚོགས་ཁག་ལ་ཕར་བཅར། ང་ང་རང་ལོ་དང་པོ་དེ་ལ་ཆོས་ཚོགས་ཁག་ཉི་ཤུ་རྩ་བརྒྱད་ལ་ཕར་ཕྱིན་ཡིན། ད་བས་ནི British Columbia ཅིག་ཅིག་གི་ནི་མངའ་སྡེ་ཆེན་པོ་རེད་ཡིན་རེད། ཡིན་ནའི་ད་སོ་སོ་ཅིག་དངོས་སུ་ཕར་བཅར་བྱས་ནས་ནི་ཡང་ཁོ་རང་ཚོ་ལ་ནི་ཅིག་ཅིག་ཞུ་རིང་ལ་ནི་མང་ཆེ་བ་ཅིག་གི་དཔེ

ཁས་ལེན་ད་བྱས་ནས་ནི་ང་ཚོ་ལོ་བཞི་བ་ལོ་ལྔ་བ་ཅིག་དང་ཉིས་སྟོང་བཅུ་དགུ་བར་དུ་འཛོམས་པ་རེད། དེ་འཛོམས་གྲས་དེ་ཉིས་སྟོང་བཅུ་དགུ་ལོ་དེ་ལ་ཡིན་པ་ཡིན་ན་ཆོས་ཚོགས་དྲུག་ཅུ་རེ་བཞི་དང། ད་ག་ནང་བཞིན་མཉམ་ཞུགས་བྱེད་མཁན་གྱི་ནི་མི་གི་གྲངས་ཀ་བྱས་ན་ད་ཅིག་མི་ཆིག་ཁྲི་བརྒྱད་སྟོང་ཙམ་ནི་འཛོམས་པ་ཡོད་རེད་དེ་འཛོམས་ས་དེ་ཡང་ང་ཚོ་ད་ནང་དེ་ཨིན་ཇིའི་རྒྱལ་མོ་གི་གླིང་ག་ཟེར་ཅིག་ནི Queen Elizabeth Park

ནང་པའི་རིག་གཞུང་གི་དུས་སྟོན་ཉིན་མོ། སྲུང་བརྩི་ཞུ་ཡས་ཀྱི་ཁྲིམས་ཡིག་གཏན་འབེབས་གནང་བ་འདི་དང་འབྲེལ་བའི་སྐོར་ལ་ཡང་མཚན་སྒྲོགས་རིན་པོ་ཆེ་ལ་ཡང་བཀའ་འདྲི་ཞུས་པ་ཆགས་འདུག་བྱས་རིན་པོ་ཆེ་ངར་དུས་ཚོད་གནང་བ་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་གནང། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེའི་ལས་རིམ་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་འདི་ལོའི་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་རིག་གཞུང་དུས་སྟོན་ཀན་བྷེ་ར་ས་གནས་བོད་མི་ཚོས་མཉམ་ཞུགས་གནང་སྟེ་བོད་ཀྱི་རིག་གཞུང་མངོན་པར་གནང་ཡོད་པ་སོགས་ཀྱི་སྐོར་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་དང་བསྟན་འཛིན་བདེ་སྐྱིད་ལགས་དབར་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན།

གནས་ཚུལ་ཅི་བྱུང་བ་དང་ད་ག་ནང་བཞིན་གཞི་རྩའི་གི་ཨོ་སྟྲེ་ལི་ཡའི་ནང་ལོགས་ལ་བོད་མི་གནས་སྡོད་ད་དེ་སྔ་བསྡུར་བ་ཡིན་ན་མི་འབོར་འདི་མང་རུ་དང་ཆེ་རུ་ཕྱིན་པའི་གི་གནས་བབ་ཅིག་ཡང་ཆགས་བསྡད་ཀྱི་ཡོད་རེད་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཨོ་སྟྲེ་ལི་ཡའི་ད་གན་རྒྱལ་ཡོངས་བོད་རིགས་ཚོགས་པའི་གི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་གདན་འདྲེན་ཞུས་བྱས་གཞི་རྩའི་གི་ད་རེས་གི་རྒྱལ་ཡོངས་རིག་གཞུང་དུས་སྟོན་འདིའི་ནང་ལ་བོད་མི་ཚོས་མཉམ་ཞུགས་གནང་སྟངས་དང་གནང་ཕྱོགས་རེད་ད་ག་ནང་བཞིན་སྤྱི་ཡོངས་ནས་ཨོ་སྟྲེ་ལི་ཡའི་གི་གླིང་ཕྲན་ནང་ལོགས་ལ་བོད་མི་གནས་སྡོད་བྱེད་བཞིན་པའི་གི་ད་བོད་པའི་གི་རྩ་དོན་རེད་བོད་མི་ཅིག་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་བའི་གི་ཆེད་དུ་ཅིག་དུས་རྒྱུན་ནས་ག་རེ་གནང་གི་ཡོད་མེད་ཐད་གླེང་མོལ་ཞུ་ཡས་ཡིན་ཨ་ནི་ཐོག་མ་དེ་སྐལ་བཟང་ཚེ་རིང་ལགས་ང་ཚོའི་ལེ་ཚན་ནང་ཕེབས་པ་ཐུགས་རྗེ་གནང་ཞུས་པ་དང་དྲི་བ་དང་པོ་དེ་ད་ག་རང་ཆགས་བསྡད་གི་འདུག་ད་ལྟ་ཉེ་ཆར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གི་ད Canberra ནང་ལོགས་ལ་ཅིག་རྒྱལ་ཡོངས་རིག་གཞུང་དུས་སྟོན་ཅིག་ཚོགས་གནང་བཞག་འདིའི་ནང་ལོགས་ལ་བོད་མི་མཉམ་ཞུགས་གནང་བའི་གི་ད་བརྙན་ཐུང་རེད་ད་ག་ནང་བཞིན་འདྲ་པར་མང་པོ་ཅིག་སྤྱི་ཚོགས་དྲྭ་ལམ་ལ་མཐོང་ཡས་འདུག་སྐལ་བཟང་ཚེ་རིང་ལགས་ཀྱི་ཐོག་མ་དེ་དུས་སྟོན་དེ་ག་འདྲས་ཅིག་རེད་ང་ཚོར་ངོ་སྤྲོད་གནང་དང་ཨ་ནི་ད་རེས Canberra གི་འདིའི་ནང་མཉམ་ཞུགས་གནང་ཡས་དེ་ཐོག་མ་ཆགས་ཀྱི་ཡོད་རེད་ཡང་དེ་སྔ་ནས་ཅིག་གནང་མུས་ཡིན་པ་རེད། བསྟན་འཛིན་བདེ་སྐྱིད་ལགས་དང་ཨ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ད་ཅིག།

དེའི་ཚོ་ཡས་འདི་ཡང་རྦད་མ་འདྲ་ཅིག་རེད་ཤག་ཁོ་ན་ད་འདི་ཡིན་ན། ད་ལོའི་གི་རིག་གཞུང་སྣེ་མང་གི་དུས་སྟོན་འདི་རྒྱལ་རྒྱལ་ཡོངས་རིག་གཞུང་སྣེ་མང་གི་དུས་སྟོན་འདི་ཡིན་ནའང་ནི། འདི་ཆགས་ཀྱི་འདུག་ལ་ཐེངས་མ་ཉི་ཤུ་རྩ་ལྔ་པ་འདི་ཆགས་ཀྱི་འདུག་ལ། ཨ་ནི། ང་ཚོ་ད་ཁེན་བེ་རའི་བོད་རིགས་མཐུན་ཚོགས་ཡིན་ནའང་ད་འདི་ཡི་རིག་གཞུང་སྣེ་མང་གི། དུས་སྟོན་འདིའི་ནང་ལོགས་ལ། ད་ཕལ་ཆེར་ད་ལྟ་བར་དུ་ད་ཐེངས་མ་ཉི་ཤུ་རྩ་ལྔའི་ནང་ལོགས་ནས། ཐེངས་མ་ཕལ་ཆེར་ད་བཅོ་ལྔ་ཉི་ཤུ་བར་ལ་མཉམ་ཞུགས་གནང་འདུག་ད་ཡིན་ནའི་ན་ནིང་གཞེས་ནིང་ལོ་གཉིས་རིང་ལ་ད་ལྟ་འདི་ད་ཏོག་དབྱིབས་ནད་ཡམས་འདི་གིས་རྐྱེན་པས་ཨ་ནི་རིག་གཞུང་སྣེ་མང་གི་དུས་སྟོན་འདི་ཚོགས་ཐུབ་ཡོད་མ་རེད་ལ།
ད
ང་ཚོ་རིག་གཞུང་སྣེ་མང་གི་དུས་སྟོན་འདིའི་ནང་ལོགས་ལ་ག་རེ་བྱེད་ཡོད་རེད་ཟེར་ན། གཙོ་བོ་དེ་འདི་རེད་ལུང་པ་སོ་སོའི་གི་འདི་རེད་ཤག་ད་ཅིག་སོ་སོའི་ལུང་པ་སོ་སོའི་གི་ཁྱད་ཆོས་ལྡན་པའི་གི་ཞལ་ལག་ཅིག་ཚོང་འགྲེམས་བྱེད་ཅིག་བྱེད།
ཨ་ནི་ཡང་ལུང་པ་སོ་སོའི་ཁྱད་ཆོས་ལྡན་པའི་གི་ད་ཅིག་རིག་གཞུང་འཁྲབ་སྟོན་དང་དེ་འདྲས་བྱེད་ཀྱི་ཨ་ཅིག་འདུག་རིམ་པ་གཅིག་འདུག་ཨ་ནི་འདི་ནས་ཡང་ལུང་པ་སོ་སོའི་ཅིག་ཆས་གོས་དང་འདི་འདྲས་ད་ཅིག་ག་རེ་ཡིན་ནའི་དེ་ཚོ་གྱོན་ནས་ཡང་འདི་གོམ་བགྲོད་འགྲོ་ཡས་བྱེད་ནི་ག་འདྲ་རིག་གཞུང་སྣེ་མང་གི་དུས་སྟོན་འདིའི་ནང་ལོགས་ལ། ཅིག་རིམ་པ་འགྲོ་འདི་འདྲའི་གསུམ་ཅིག་འདུག་ལ་ནི། ང་ཚོ་ད་ཁན་བེར་བོད་རིགས་མཐུན་ཚོགས་ཀྱི་ངོས་ནས་ཡིན་ན་ད་འདི་འདི་གསུམ་ཀ་ནང་ལོགས་ལ་མཉམ་ཞུགས་བྱེད་ཀྱི་ཡོད་རེད་ལ་ད་ཅིག་ག་རེ་བྱས་ནས་ཟེར་ན་ད་འདི་གི་ཕྱོགས་གཅིག་ནས་ད་ལྟ་རིག་གཞུང་སྣ་མང་དུས་དུས་སྟོན་དེ་ལ་ང་རང་ཚོས་བོད་པའི་ད་ཞལ་ལག་ང་ཚོ་འདི་སྣ་ཁ་མང་པོ་བཟོ་ཐུབ་ཡོད་མ་རེད་གང་ལྟར་ཅིག་ཞེ་མོ། ཅིག་ཤ་མེད་དང་ཨ་ནི་ཡང་ཤ་ཡོད་བཞེས་མོག་གཉིས་བཟོས་ནི་འདུག་བཙོང་གི་འདི་འདྲ་བོ་ཅིག་ཡིན་ན་ཨ་ནི་ང་ཚོ་ད་ཁན་བེར་བོད་རིགས་མཐུན་ཚོགས་ཀྱི་ད།

ཉིན་གང་ལྟར་ཁ་ཤས་ཉི་མ་གསུམ་ཀ་ཡོང་མཁན་འདུག་འདི་འདྲའི་ཡོང་གི་འདུག་ཡང་ཁ་ཤས་ཉི་མ་གཉིས་ལ་དུས་ཚོད་བཏོན་ནས་ཡོང་མཁན་ཡང་ཁ་ཤས་ཉི་མ་གཅིག་ནང་ལོགས་ལ་ཅིག་དུས་ཚོད་བཏོན་ནས་ཡོང་མཁན་འདི་འདྲའི་ཡོང་མཁན། བྱས་ནི་གང་ལྟར་ཅིག་དཀའ་ལས་ཁག་པོ་འདུག་ཡིན་ནའི་ཅིག་ཡོང་འབབ་འགྲོ་དེ་ད་གང་ལྟར་ལོ་གཅིག་གི་ཡོང་འབབ་བཟོ་ཡས་དེ་ཡིན་དུས་ཙམ་པ་དེ་ལ་ཚང་མས་ཚོགས་མི་ཚང་མས་འགྲོ་ཅིག་དུ་ས་གཅིག་ཁུར་ནས་མཉམ་ཁུར་བྱས་ནས་ཡག་པོ་ཡོང་གི་འདུག་བྱོན་ཡས་ཨཱ་ནི་འདི་དང་མཉམ་དུ་ལ་ད་ཅིག་ང་ཚོའི་བོད་དོན་ཅིག་ག་ལ་བ་ད།

ལའང་ད་དེ་འདྲ་སྐལ་བཟང་ལགས་ཀྱིས་གསུང་ཡ་བྱས་ན་འདི་ཁོ་མི་མང་པོ་ཞེ་པོ་གཅིག་གིས་མཉམ་ཞུགས་བྱས་ཡོང་དུས་ཁོ་རང་བཞིན་གྱིས་འདི་སྡིངས་ཆ་འདི་ཡང་གཅིག་བོད་པའི་རིག་གཞུང་གཅིག་འགྲེམས་སྤེལ་བྱེད་ཡས་ཀྱི་གོ་སྐབས་ད་ཆེན་པོ་གཅིག་ཡིན་པ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། འདི་ཞོར་ལ་སྤྱི་བཏང་ནས་ཁན་བྷེ་ར་ད་མངའ་ཁུལ་ནང་ལོགས་ལ་བོད་མི་གནས་སྡོད་བྱེད་མཁན་ད་ལོ་མང་མང་རུ་མང་རུ་འགྲོ་གི་ཡོད་རེད་ད་ད་ལྟའི་ཆ་ལ་ག་ཚོད་ཅིག་ཡོད་ན་ཨ་ནི། གཞི་རྩའི་ཨོ་སི་ཀྲི་ལི་ཡའི་གླིང་ཕྲན་ཆ་ཚང་ནང་ལོགས་ལ་བོད་མི་ད་མི་འབོར་ག་ཚོད་ཅིག་ཆགས་བསྡད་ཡོད་ན་ཨ་ནི། དུས་རྒྱུན་ནས་སྐལ་བཟང་ཚེ་རིང་ལགས་ད་ཅིག་ཚོགས་པའི་ཕྱག་ལས་གནང་ཡོང་དུས།

བོད་པ་གཅིག་ད་ལྟ་འདི་བླ་མ་ཆོས་གྲགས་ཞུ་མཁན་ཅིག་ཡོད་རེད་ཁོ་རང་དེ་ཆོས་ཚོགས་བཅས་ཁོ་རང་བྱས་ནི། དེ་ནས་གཅིག་སྐུ་མདུན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་གོ་གཅིག་ལོར་ལ་སྐུ་མདུན་ཆིབས་བསྒྱུར་གནང་ནི་དེ་སྐབས་དེ་གི་གཅིག་སྲིད་སྲིད་བློན་པོལ་ཀི་ཏིང་དུ་མཇལ་འཕྲད་གནང་བའི་སྐབས་ལ་ནི་དུ་བོད་པ་དེ་འདྲ་ད་གཅིག་ཨོ་སི་ཏྲེ་ལི་ཡ་ལ་ཚུར་འཐེན་ཐུབ་ན་ཡག་པོ་འདུག་གསུངས་པ་དང་དེ་ནས་གཅིག་བོད་པའི་སྐུ་ཚབ་དོན་གཅོད་ཅིག་བཙུགས་ཐུབ་ན་ཡག་པོ་འདུག་གསུངས་ཏེ་སྐུ་མདུན་གྱིས་གཅིག་བཀའ་མོལ་གནང་བའི་རྒྱུ་མཚན་གྱིས་ཨ་ནི། ལོ་དགུ་བཅུ་གོ་གཉིས་ནས་ནི་ང་ཚོ་དོན་གཅོད་ལས་ཁུངས་བཙུགས་ཡ་གཅིག་གོ་སྐབས་དོན་གཅོད་དེ་དགུ་བཅུ་གོ་གསུམ་གོ་བཞི་དེ་བ་ནས་དོན་གཅོད་ལས་ཁུངས་འགོ་བཙུགས་ཨ་ནི Australia གཞུང་དེ་ནས་ད་ང་ཚོ་གཅིག་ཆབ་སྲིད་བཙོན་ཟུར་འདི་འདྲ་ད་དང་པོ་དེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་གོ་བཞི་དེ་བ་ནས་དུ་མི་ལྔ་དྲུག་འདི་འདྲ་གཅིག་ནས་འགོ་བཙུགས་ནི་མི་ཡིས་བོད་པ་ཕེབས་ཀྱི་འགོ་བཙུགས་ནས་ལུགས་རྩོད་ཞབས་མང་ང་འདི་ད་ཡིན་ནའི་དེ་སྔ་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་དེ་བ་ནས་བོད་པ་ཕེབས་པ་འདི་འདྲ་འདུག་ཁ་སང་ང་ཚོ་འདི་སིད་ནི་དེ་བ་འགྲོ་དུས་བདུན་ཅུ་དོན་གྲངས་དེ་བ་ནས་སླེབས་རྒྱུ་བྱས་དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་དེ་བ་ལ་ནི་ང་ད་བོད་པ་ཨོ་སྟྲེ་ལི་ཡ་ལ་བོད་པ་སླེབས་མཁན་གྱི་གྲངས་ཀ་བྱས་ན་ང་སུམ་ཅུ་སོ་བརྒྱད་པ་དེ་ཡིན་ཟེར་ལབ་མཁན་འདི་འདྲའི་ཨ་ཅག་ཅིག་དང་ཁྱོ་ག་འདུག་ཟེར་ནང་མི་ཅིག་འདི་འདྲའི་རྗེས་སུ་ནི་ཁོ་རང་འདོད་ཡིན་ན།

ནི་བོད་པ་ད་ལྟ་གྲངས་ཀའི་ནང་ལོགས་ལ་བོད་པ་ཉིས་སྟོང་དྲུག་བརྒྱ་ཟིན་འདེད་ཀྱི་ལས་བཞག་གནང་འོང་ཅིག་མི་འབོར་ཞིབ་དཔྱོད་ཀྱི་གྲངས་ཀའི་ནང་ལོགས་ད་ཡིན་ནའི་འདི་ནས་བྱས་ནི་ང་ཚོ་ད་བོད་པ་ཅིག་ཡང་ཆབ་སྲིད་བཙོན་ཟུར་འབྲེལ་ཡོད་འབྲེལ་ཆགས་དེ་ཚོ་ད་ན་ནིང་གི་ད་ཅིག་ལོ་མཇུག་ཙམ་པ་ནས་ཅིག་ཡང་བོད་པ་ད་ཚུར་ཅིག་ཏོག་དབྱིབས་ཀྱི་ནད་ཡམས་ཀྱི་དེ་ག་རེ་ད་ཅིག་རྒྱལ་སྤྱིའི་དེ་ད་ལོགས་རེ་འགྲུལ་བཞུད་དེ་ཚོ་འགོ་བཙུགས་ནི་ཨ་ནི་བོད་པ་སླེབས་འགོ་བཙུགས་ནི་ད་ད་ལྟའི་ཆ་ལ། ཏག་ཏག་གྲངས་ཀ་ཏག་ཏག་ཞུ་ཐུབ་མི་འདུག་དེ་ཡིན་ནའི་ད་སུམ་སྟོང་བརྒལ་ཅིག་ངས་ཡོད་རེད་ལན་འདི་འདྲ་ཅིག་ངས་ཞུ་ཐུབ་འདུག་ལའང། ཨ་ནི་ལའང་དེ་འདི་ལ་ད་དེ་ཅིག་ཡང་ཅིག་བོད་པ་ཚོ་ཕྱི་རྒྱལ་ལ་ཡོད་དུས་ཙམ་པ་ད་ཅིག་དཀའ་ངལ་ཆེ་འགྲོ་བ་དེ་བོད་པའི་ཆོས་དང་རིག་གཞུང་དང་སྐད་ཡིག་འདི་ཚོ་སྲུང་སྐྱོབ་བྱེད་ཡས་དེ་ཚོ་ད་ཅིག་ག་རེ་ཅིག་སྲུང་སྤེལ་བྱེད་ཡས་རེད་མ་མི་ཉམས་རྒྱུན་འཛིན་བྱེད་ཡས་དེ། ད་གལ་ཆེན་པོ་འདྲ་པོ་ཅིག་ཆགས་བསྡད་ཡོད་རེད། དེ་འདྲ་ཡིན་དུས་ང་ཚོ་ད Australia ནང་ལོགས་ལ་ཡིན་ན་གཅིག་ས་གནས་ཚང་མ་འདྲ་པོ་ཅིག་ལ་ད་གཅིག་ཆེ་ཆུང་ལ་མ་ལྟོས་པའི་གཅིག་གཟའ་མཇུག་སློབ་གྲྭ་བོད་ཡིག་དེ་འདྲ་འཚོ་ཡ་གྱི་ཡོད་རེད་ལ། ཨ་འདི་ནང་ལོགས་ནས་ད་མི་ཚགས་ཚུབ་ཤོས་འདྲ་པོ་ཅིག་ཡིན་ན་ད་གཅིག་ད་ལྟ Sydney ཁུལ་ལ་བོད་པ་ཡང་མང་པོ་ཞེ་པོ་ཅིག་ཡོད་རེད་ཨ་ནི་ཁོང་ཚོ་ཕ་གའི་རིག་གནས་སྐྱེད་ཚལ་ཁང་ཟེར་ན་ནི་གཅིག་བོད་ཡིག་སློབ་གྲྭ་དེ་ཚོ་གཟའ་མཇུག་སློབ་གྲྭ་དེ་ཚོ་དཔེ་ཡག་པོ་ཡོད་རེད་ཨ་ནི་མི་ཡང་མང་པོ་བྱས་དངོས་གནས་དགེ་རྒན་རང་ཕ་ནས་ད།

ལའང་དོན་ཚན་ཅིག་ལ་ད་འདི་འདྲའི་རེད་བཞག་ལའང་ཨོ་སྟྲེ་ལིའི་གཞུང་ཁོ་རང་གཅིག་དང་རྒྱ་མི་མཉམ་དུ་འབྲེལ་བ་དེ་ག་ལོག་ད་ཚོང་འབྲེལ་གྱི་ཐོག་ནས་འབྲེལ་བ་དེ་ཤུགས་ཆེན་པོ་རེད་བཞག་གནང། ཤུགས་ཆེན་པོ་རེད་བཞག་ཨ་ནི་བར་སྐབས་ནས་ད་ལྟ་ཏོག་དབྱིབས་ནད་ཡམས་འདི་བྱུང་བའི་རྐྱེན་གྱིས་ཨ་ནི་གཞུང་གིས་དཔེར་ན། དེ་ཨོ་སྟྲེ་ལིའི་གཞུང་ཕལ་ཆེར་ཐེངས་མ་དང་པོ་ཡིན་ས་ཡོད་འདི་ཏོག་དབྱིབས་ནད་ཡམས་འདི་གི་ད་ཅིག་འབྱུང་རྩ་ད་འདི་ཚོའི་སྐོར་ལ་ད་ཞིབ་འཇུག་བྱེད་དགོས་འདུག་ཟེར་ན་ནི་འདི་འདྲའི་ལབ་པའི་རྐྱེན་གྱིས་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་བར་འབྲེལ་བ་འདི་སྡུག་རུ་ཕྱིན་རྒྱ་ནག་གིས་ཨོ་སི་ཁྲུ་ལི་ཡ་གི་ཚོང་འབྲེལ་འདི་འདྲའི་མང་པོ་ཅིག་ལ་བལ་གཅིག་ཡང་ན་ཁྲལ་ཆེ་རུ་བཏང་ཡ་རེད་ཡང་ན་ཅིག་བཀག་སྡོམ་བྱེད་ཡ་རེད་འདི་འདྲའི་གནས་སྟངས་འདི་འདྲའི་བྱུང་སོང་ལའང་བྱུང་ད་ད་ལྟ་ཡིན་ན་ཡང་ཅིག་འོས་བསྡུ་ཚར་ནས་གཞུང་གསར་བ་སླེབས་དུས་ཅིག་ཡང་ཅིག་རྒྱ་ནག་གཞུང་དང་ཨོ་སི་ཁྲུ་ལི་ཡ་གཞུང་བར་ལ་གི་འབྲེལ་བ་འདི་ད་ཡང་ཅིག་བསྐྱར་གསོ་འདྲ་པོ་བྱེད་ཡ་གི་འདི་འདྲའི་འབད་བརྩོན་བྱེད་བསྡད་ཀྱི་འདུག་ད་ང་ཚོ་ཅིག་བོད་པའི་ཐོག་ལ་ཅིག་ག་རེ་རྒྱབ་སྐྱོར་འདི་ཡིན་ན་ད་སྔས་མ་འདི་བ་ཡིན་ནའང་ཅིག། གྲོས་ཚོགས་འཐུས་མི་རྒན་པ་འདི་ཚོ་མང་པོ་གཅིག་གིས་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་ཅིག་བྱས་ཨ་ནི་འདི་ག་ལ་ང་ཚོ་སྐུ་མདུན་དེ Australia ལ་ཆིབས་བསྒྱུར་འདི་འདྲའི་ཐེངས་མ་མང་པོ་ཞེ་ཅིག་གནང་མྱོང་ཡོད་ཙང་ཨ་ནི་སྐུ་མདུན་མཇལ་འཕྲད་ད་ཞུས་པ་ཙམ་གྱིས་མི་དེ་ཚོ་ལ་སེམས་འགུལ་དེ་དང་གཅིག་འདི་འདྲའི་དཔེ་ཤུགས་ཆེན་པོ་ཡོད་དུས་ཨ་ནི་རྒྱབ་སྐྱོར་དེ་ཚོ་སྔས་མ་ཤུགས་ཆེན་པོ་ཞེ་ཅིག་ཡོད་ས་རེད་ད་ཡིན་ནའི་བར་སྐབས་གཅིག་རྒྱ་ནག་གཞུང་ཅིག་དང Australia བར་ཁོ་རང་ལ་འབྲེལ་བ་འདི་གཅིག་དོ་ཕོག་འདྲ་པོ་ཅིག་ཕྱིན་ཨ་ནི་འདི་ནས

དོན་ཞུས་ཆོག་རེད་བསམ་གྱི་འདུག་གཅིག་ལོ་ལྟར་རེ་བཞིན་དུ་བོད་དོན་ཞུ་གཏུག་ལས་འགུལ་བྱེད་ནས་གྲོས་ཚོགས་འཐུས་མི་བཅས་དང། ནི་ང་ཚོའི་གཅིག་ཡང་གཅིག་བོད་དོན་ནི་ག་རེ་བོད་ཀྱི་ད་གཅིག་གཙོ་བོ་འདྲ་པོ་ཅིག་ད་གསུམ་བཅུའི་དུས་དྲན་དང་ཡང་གཅིག་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་འདི་འདྲའི་སྲུང་བརྩི་ཞུས་པའི་སྐབས་ལ་ཡང་ང་ཚོའི་གཅིག་ཆབ་སྲིད་ཀྱི་ཐོག་ནས་གཅིག་ལས་འགུལ་བྱས།

ད་གྲོས་ཚོགས་འདི་ཚོ་ནང་ལོགས་ལ་ཅིག། གྲོས་ཚོགས་འཐུས་མི་གཞོན་པ་ཚོ་ལ་རང་གོ་རྟོགས་སྤེལ་གྱི་གོ་སྐབས་ཅིག་ཆགས་བསྡད་ཀྱི་འདུག་ད་ག་ནང་བཞིན་ཨོ་སི་ཀྲི་ལི་ནང་ལོགས་ལ་ཞུ་གཏུག་གི་ལས་འགུལ་ཁག་ཅིག་སྤེལ་གྱི་ཡོད་བས་ཀྱི་ད་ལྟ་སྐལ་བཟང་ལགས་ཀྱིས་གསུངས་སོང། དེའི་མཉམ་དུ་ད་དེ་ཅིག་ཅིག། ཕྱོགས་གཅིག་ནས་ད་ལྟ་ཨོ་སི་ཀྲི་ལི་ཀྱི་གྲོས་ཚོགས་ནང་ལོགས་ལ་ཉེ་ཆར་རང་ཅིག་བོད་པའི་ནང་ལོགས་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གནད་དོན་སྐོར་གླེང་སློང་བྱུང་བ་དེ་འདྲའི་གནས་ཚུལ་རབ་དང་རིམ་པ་ཅིག་ཐོན་བསྡད་ཀྱི་ཡོད་རེད་ཡིན་ནའི་ད་དོན་དངོས་སུ་ཁོ་གཅིག། རྒྱལ་ཁབ་ག་བ་ཡིན་ན་ནུབ་ཕྱོགས་རྒྱལ་ཁབ་ལྷག་པར་དུ་འདི་ཡི་གི་ད་གྲོས་ཚོགས་ནང་ལོ་ལ་གཅིག་ཁྲིམས་འཆར་ཁག་གཅིག་བོད་ཐོག་འཛིན་པའི་གི་སྲིད་ཇུས་ཁྲིམས་འཆར་འདི་འདྲ་གཅིག་གཏན་འབེབས་མ་བྱུང་བ་ཡིན་ན་དངོས་སུ་གཅིག་ད་རྒྱབ་སྐྱོར་གྱི་རྣམ་འགྱུར་མཐོང་ཡ་མེད་པ་གཅིག་ངོས་འཛིན་བྱེད་བསྡད་ཀྱི་འདུག་ཨ་མི་རི་ཀའི་ནང་ལོ་ཡིན་ན་གཅིག་གྲོས་ཚོགས་ནང་ལོ་ལ་ད་ཁྲིམས་འཆར་གཉིས་ཤིག་གཏན་འབེབས་བྱུང་ཡོད་རེད་ད་ད་ལྟ་ཡིན་ནའི་ཉེ་བའི་ཆར་ལ་ཁྲིམས་འཆར་གསར་པ་གཅིག་གཅིག་འདི་འདྲ་འདོན་སྤེལ་བྱུང་ཡོད་རེད་ད་འདི་གཏན་འབེབས་བྱུང་མ་བྱུང་ཁོ་ད་ཡོང་རྒྱུ་ཧ་གོ་རེད་དེ།

ན་ནིང་ལོ་ལ་ཕ་གིའི་ཨོ་སི་འདི་ཨ་རིའི་གི་དེ་ཝ་ཤིང་ཏོན་ལ་ད་ལྟ་རྒྱལ་སྤྱི་ཨ་ནི་ག་རེ་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་དེ་འཚོགས་པའི་སྐབས་ལ་ཁོ་རང་ཕ་ཨོ་སི་ཏྲོ་ལི་ཡའི་གི་ད་ཅིག་གྲོས་ཚོགས་འཐུས་མི་ཚབ་བྱས་ནས་ཁོ་རང་བཅར་བཞག་དེ་ནས་ཕྱིན་ནི་ཁོ་རང། སེམས་ཤུགས་ཞུ་བའི་བར་ནི་གྲོས་ཚོགས་ནང་ལོ་ལ་ག་འདྲ་ཅིག་བཀའ་མོལ་འདི་འདྲའི་ཐེངས་མ་གསུམ་བཞི་གནང་སོང་ལའང་ཅིག་ད་ནས་བཤད་ཟིན་ན་སྐུ་མདུན་གྱི་ཡང་སྲིད་གནས་སྟངས་འདི་ཡིན་ན་ནི་སྐུ་མདུན་རང་གི་ཐུགས་ཐག་བཅད་པ་དེ་མ་གཏོགས་རྒྱ་ནག་གཞུང་ལ་ཅིག་ཐེ་བྱུས་ཡོད་མ་རེད་ལབ་པའི་འདི་འདྲས་དང་ཡང་ད་ལྟ་བོད་ནང་ལོགས་ཀྱི་ད་ཅིག་སློབ་ཕྲུག་མང་པོ་ཅིག་ཕར་འདི་ཕ་མ་དང་ཁ་བྲལ་ནས་རྒྱ་ནག་གི་ཕར

ག་འདྲ་ཁྲིམས་འཆར་འདི་བརྒྱུད་ནས་ཉེས་པ་བཏང་རོགས་བྱེད་ལབ་པའི་འདི་ཚོ་ང་ཚོས་འབོད་སྐུལ་དེ་ཚོ་ཅིག་ཞུ་བསྡད་ཀྱི་ཡོད་རེད་ཨ་ནི། ད་ལྟ་ཅིག་ཁྲིམས་འཆར་གཞན་དག་ད་ད་ལྟ་ཨོ་སི་ཏྲོ་ལི་ཡའི་ནང་ལོགས་ནས་བཟོས་ཡོད་མ་དེ་ནས་ང་ཚོས་ད་ཤུགས་རྒྱག་ཡ་ལ་ད་ལྟ་བོད་དོན་ཞུ་གཏུག་ལས་འགུལ་དེ་ད་ལོ་ལྟར་རེ་བཞིན་ན་ནིང་གཞེས་ནིང་གཞེས་ནིང་དེ་ན་ང་ཚོ་དྲ་ཐོག་ནས་བྱས་བྱུང་རེད་ཏོག་དབྱིབས་ནད་རྐྱེན་པས་ཨ་ནི་ན་ནིང་ན་ནིང་ནས་ད། ན་ནིང་རེད་ལ། ན་ནིང་ཡིན་ན། སྤྱི་ཟླ་བཅུ་གཅིག་ནང་ལོགས་ལ་སྔོན་ཆད་ནི་སྤྱི་ཟླ་བདུན་པའི་ནང་ལོགས་ལ་བྱེད། དགུ་པའི་ནང་ལོགས་བྱེད་བྱས་པའི་ནས་ཅིག་ཨིན་ཇིའི་རྒྱལ་མོ། ད་གཤེགས་པའི་རྒྱུ་མཚན་གྱིས། ཨ་ནི་ང་ཚོ་སྤྱི་ཟླ་བཅུ་གཅིག་ནང་ལོགས་བྱས་པ་ཡིན་ནའི་འདི་སྐབས་ལ་ད། ཅིག། ག་འདྲ་ཨོ་སྟྲེ་ལི་ཡའི་ངོས་ནས་ཅིག་གཞུང་གི་ངོས་ནས་ཅིག་གྲོས་གྲོས་ཚོགས་ངོས་ནས་གྲོས་ཆོད་བཞག་ཡས་ནས་དེ་འདྲས་དཔེར་ན། ད་རྒྱལ་བ་རིན་པོ་ཆེའི་ཡང་སྲིད་འདི་མ་འོངས་པའི་ཡང་སྲིད་འདི་ན་ཨ་ནི་སྐུ་མདུན་རང་གི་ག་རེ་ཐུགས་ཐག་བཅད་པ་དང་ཨ་ནི།

དེ་འདྲས་བོད་དང་ལངས་ཕྱོགས་གཅིག་པ་ཡིན་དུས་བརྩམས་པ་ནི། ཁྲིམས་འཆར་འདི་འདྲས་ཅིག་ཁྱེད་རང་གཏན་འབེབས་བྱེད་ཐུབ་ན་ཡག་པོ་འདུག་དེ་ཞུ་ཡོད་རེད་ཨ་ནི་གཅིག་དེ་ད་ལྟ་ཨ་རི་གི་ད་ལྟ་གཅིག་ཕར་འགྲོ་ཚུར་འོང་གི་ཁྲིམས་འཆར་ཅིག་གཏན་འབེབས་བྱས་ཡོད་རེད་བ་ལ Reciprocal Access ཨ་ནི་གཅིག་ཕྱི་རྒྱལ་མི་ཡིན་ནའི་རེད་གཅིག་བོད་པ་ཡིན་ནའི་རེད་ཡང་ཕྱི་རྒྱལ་གཅིག་གནད་ཡོད་ག་རེ་ལུང་པའི་འགོ་ཁྲིད་དེ་འདྲས་བོད་ནང་ལོགས་ལ་ཕ། ཅིག། དེ་ལ་རྒྱ་ནག་གིས་མཐོང་མཆན་མ་སྤྲད་ན་འདི་ནང་བཞིན་རྒྱ་ནག་གི་ད་འབྲེལ་ཡོད་ཅིག་དཔོན་རིགས་ཡིན་ནའི་རེད་འགོ་ཁྲིད་ཚོ་ཡིན་ནའི་ཅིག Australia ནང་ལོགས་ལ་ཅིག་ཡོང་ཡས་ལ་མཐོང་མཆན་འདི་ཚོ་བཀག་རོགས་ཟེར་དཔེར་ན་ང་ཚོ་བོད་པ་མང་པོ Australia ཡོད་རེད་ཁོང་ཚོའི་གི་ཕ་མ་སྤུན་ཀྱག་མང་པོ་བོད་ལ་ཡོད་དུས་ཙམ་པ་ཕར་ཅིག་བོད་ལ་ཅིག་གཉེན་འཕྲད་ཡིན་ནའི་རེད་ཕ་མ་སྤུན་ཀྱག་ཐུག་ག་འགྲོ་ཡས་གི་མཐོང་མཆན་འདི་འདྲའི་ཞུ་དུས་སྤྲད་གི་ཡོད་མ་རེད་ད་འདི་ཡིན་ན Australia ལ་རྒྱ་ནག་ནས་སློབ་ཕྲུག་མང་པོ་ཅིག་ཡོང་གོ་རེད་ད་འདི་ཚོ་འདྲ་བོ་འདྲ་བོ་ཆགས་ཡོད་འདི་ཚོ་ཚང་མ་ལ་ཅིག་ད།

གིས་ད་གྲོས་ཚོགས་ནང་ལོགས་ལ་གཏན་འབེབས་བྱུང་བ་ཡིན་ན་ད་དེ་རབ་ཏུ་བྱུང་རེད་ད་ཡིན་ནའི། གལ་སྲིད་ད་དེ་འདྲའི་མ་བྱུང་བ་ཡིན་ནའི་ཅིག་སོ་སོ་ས་གནས་ནང་ལོགས་ལ་གནས་སྡོད་བྱེད་བཞིན་པའི་གིས་ད་མི་སེར་ཡིན་པའི་བོད་མི་ཚོས་གིས་ད་གཞུང་གི་སྒྲིག་འཛུགས་ནང་ལོགས་ལ་དངོས་སུ་འཛུལ་བྱས་ཕྱག་ལས་གནང་ཐུབ་པ་ཡིན་ན་དེས་གིས་ད་བོད་པའི་གིས་རྩ་དོན་ལ་དངོས་གནས་ཐུགས་ཕན་གསོ་ཐུབ་ཡའི་གིས་གནས་སྟངས་ཅིག་ཆགས་ཀྱི་ཡོད་པ་ཚང་མས་གིས་ངོས་འཛིན་བྱས་བསྡད་ཀྱི་འདུག་ཨ་མི་རི་ཀའི་ནང་ལོགས་ལ་རིང་ད་ཨ་ཕྟ་པུ་རི་བལ་བྱུང་ཡོད་རེད་ད་ག་ནང་བཞིན་ཁ་ན་ད་ནང་ལོགས་ལ་བུ་ཁྲིད་ལགས་དཀར་པོ་ཆེ་ཡོད་རེད་དེ་ནས་ད་ཇར་མི་ནི་ནང་ལོགས་ལ་ཅིག་གྲོས་ཚོགས་ནང་ལོགས་ལ་བོད་པའི་གི་གཞོན་སྐྱེས་ཅིག་བྱུང་བའི་གི་གནས་ཚུལ་དེ་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་བཏོན་ཡོད་རེད་ད་ད་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ཡིན་ན་དེ་སྔ་སྐྱིད་འཛོམས་གདོང་འདུས་ལགས་ཀྱིས་ཅིག་ཨོ་སི་ཀྲི་ལི་ཡའི་དམངས་གཙོ་མནའ་འབྲེལ་ཆབ་སྲིད་ཚོགས་པ་བཙུགས་པའི་ནང་བཞིན་དེའི་འོས་བསྡུའི་ནང་ལོགས་ལ་མཉམ་ཞུགས་ཀྱིས་འགྲན་རྩོད་གནང་ཡོད་རེད་ད་ཐོབ་མེད་པ་ཡིན་ནའི། ད་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ད་སྐྱིད་འཛོམས་གདོང་འདུས་ལགས་གཙོས་པའི་གི་ད་བོད་པ་འཚར་ལོངས་བྱུང་བཞིན་པའི་གི་གཞོན་སྐྱེས་ཚོས་གི་འདི་འདྲའི་གཞུང་ནང་ལོགས་ལ་དངོས་སུ་ད་ཅིག་འགྲན་རྩོད་བྱས་བྱས་ཅིག་ཆབ་སྲིད་མི་སྣ་ཆགས་ཐུབ་པ་ཡིན་ན་འདིས་གི་བོད་པའི་རྩ་དོན་ལ་ཐུགས་ཕན་ག་འདྲས་ཅིག་གསོ་ཐུབ་ཀྱི་རེད་དགོངས་ཀྱི་འདུག། ཨོ་ལང་བསྟན་འཛིན་གི་ལགས་ལགས་རེད་ལགས་རེད་ད་ད་ད་བསྟན་འཛིན་གི་ལགས་གི་ཨ་རི་དང་ཁ་ན་ད་དང་ཇར་མ་ནི་ནང་ལོགས་ལ་ང་ཚོ་བོད་པ་ད་གཞོན་སྐྱེས

སྔོན་མ། ད Australia གྱི་ད་ལྟ་དེ། བོད་དོན་ལས་འགུལ་ཁང་གི་འགན་འཛིན་གནང་རེད་དེ་ནས་ང་ཚོ་བོད་མི་མང Australasia གྱི་སྤྱི་འཐུས་ཐེངས་དང་པོ་དེ་གནང་མཁན། སྐྱིད་འཛོམས་གདོང་འདུས་ལགས་ཡིན་ན་ད་ཅིག Australia གྱི་གྲོས་ཚོགས་འཐུས་མི་ནང་ལོགས་ལ་ད་ན་ནིང་གི་འོས་བསྡུའི་ནང་ལོགས་ལ་ད་ཡར་བཞེངས་པ་རེད་བཞེངས་ནས་འོ་ད་ད་ཅིག་ཐེངས་མ་དང་པོ་བཞེངས་དུས་ཙམ་པ། མི་ཐོབ་གི་རེད་ཟེར་ནས་ང་ཚོ་ཞུ་ཐུབ་མ་རེད་ཡིན་ནའི། དང་པོ་བཞེངས་ཡས་འདི་ཁོ་རང་གི་དངོས་གནས་སེམས་འགུལ་ཆེན་པོ་ཐེབས་ཡས་ང་རང་ཚོ་གཅིག་བོད་པ་ལོ་གཞོན་པ་ཚོ་ལ་སེམས་འགུལ་ཆེན་པོ་ཐེབས་ཡས་ཨ་ནི་ལྷག་པར་དུ་དེ་རང་འདི་ཨོ་སི་ཏྲོ་ལི་ཡ་རང་ལ་དུ་ད་བད་སྐྱེས་འཚར་བྱུང་ནས་སློབ་སྦྱོང་དུ་ཚང་མ་དེ་ནས་ཐོན་འཁྱོག་དེ་ཚོ་ལ་དམིགས་བསལ་གོ་སྐབས་དང་ཨ་ནི་གཅིག་ག་ལབ་རེད་སོ་སོའི་གི་མ་འོངས་པའི་གི་གཅིག་ག་རེད། དམིགས་འདུན་འདྲ་བོ་ཅིག་ཟིན་ཡས་ལ་ཡང་སེམས་ཤུགས་ཆེན་པོ་འདི་འདྲ་འཕེལ་སོང་བསམ་གྱི་འདུག་ཨ་ནི་སྐྱིད་འཛོམས་གདོང་འདུས་ལགས་ཁོང་ཡིན་ན་ད་ལྟ་དེའི་རྒྱལ་སྤྱིའི་ཉེས་ཡངས་ཚོགས་པའི་གི་ནང་ལོགས་ལ་ད་ཅིག་ཕྱག་ལས་གནང་བསྡད་ཡོད་རེད་ཨ་ནི་འོས་བསྡུའི་སྐབས་ལ་དཔེར་ན་ཤ་ཤེ་ན། དྲིལ་བསྒྲགས་བྱེད་པའི་སྐབས་ལ་ཨ་ནི་ཅིག་རྒྱ་ནག་གི། Australia དང་འབྲེལ་བ་དེའི་སྐོར་ཡིན་ནའི་རེད་ཨ་ནི་རྒྱ་ནག་གི་བོད་ནང་ལོགས་ལ་དུ་རེད་ཨ་ནི་ཤིན་ཅང་རེད་ཧོང་ཀོང་རེད་དེ་ཚོའི། ནང་ལོགས་ལ་རྒྱ་ནག་གིས་ད་དྲག་གནོན་དང། འགྲོ་བ་མིའི་ཐོབ་ཐང་བདེ་སྐྱིད་ག་རེ་གཏོང་གི་ཡོད་དེ་ཚོ་གི་ཁོང་རང་འོས་བཞེངས་བའི་སྐབས་ལ་ག་ལ་འོས་བསྡུ་གི་ད་ཅིག་དམག་ས་འདྲ་ཅིག་ནང་ལོགས་ཡོད་དུས་ཙམ་པ་དེ་རང་གིས་དང་པོ་ཉིད་ནས་འོས་ལ་བཞེངས་པ་ཙམ་གྱིས་ཁོ་རང་བོད་དོན་ཁྱབ་བསྒྲགས་ཡིན་ནི་རེད་དེ་འདྲས་ཏན་ཏན་ཡོང་གི་འདུག་བསམ་གི་འདུག་ཨ་ནི་འོས་ནང་ལོགས་ལ་སླེ་གལ་སྲིད་འོས་ཐོབ་དེ་འདྲས་བྱུང་སོང་ན་ཨ་ནི་ཏན་ཏན་བརྒྱ་ཆ་བརྒྱ་ཐམ་པ་གྲུབ་འབྲས་ཐོན་གི་རེད་བསམ་གི་འདུག་ག་དེ་ན་གྲོས་ཚོགས་འཐུས་མི་དེ་ཚོ་ག་འདྲ་གྲོས་ཚོགས།

Australia ནང་གནས་བཞུགས་ཅིག་བོད་མི་ཚོས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་ཅིག་མི་ཉམས་རྒྱུན་འཛིན་ཐུབ་ཐབས་སུ་འབད་བརྩོན་གནང་གི་ཡོད་པ་འདིའི་སྐོར་འགྲེལ་བརྗོད་གནང་བ་ཁག་ཅིག་སྙན་སྒྲོན་ཞུས་པ་ཡིན། ལེ་ཚན་འདིའི་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་བདེ་སྐྱིད་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་བསྒྲིལ་པའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། Brazil བོད་ཁང་དང United Religion Initiative International ཞེས་པའི་ཚོགས་པ་གཉིས་ཟུང་འབྲེལ་གྱི་ཐོག་ནས། དབུས་ཨ་མི་རི་ཀའི། Brazil། ནང། ཞི་བདེའི་ཆེད། རྒྱལ་སྤྱིའི་ཚན་རིག་དང་ཆོས་ལུགས་ཀྱི་ལྷན་ཚོགས་ཤིག་བསྐོང་ཚོགས་གནང་འདུག། ཡང་བོད་ཀྱི་མཐོ་རིམ་སློབ་མའི་ཚོགས་ཆེན་ཐོག་གྲོང་ཁྱེར་སྦེང་ལོར་གྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག Jayakara SM མཆོག་གིས་བོད་པའི་གཞོན་སྐྱེས་ཚོས་སོ་སོའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་དགོས་རྒྱུ་གལ་ཆེན་པོ་ཡིན་ལུགས་བཀའ་སློབ་གནང་འདུག་གསར་འགྱུར་གཞན་ཞིག་ལ། ཨ་མེ་རི་ཁའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ངོས་ནས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།